འདི་ག་བལ་ཡུལ་གྱི་སྐད་དུ་མུའུ་སི་ཐང་དང་བོད་སྐད་དུ་གློ་སྨོན་ཐང་ཕྱོགས་སུ། ཟླ་འདིའི་ཕྱི་ཚེས་བཅུ་བཞི་གི་དགོང་མོ་ཆུ་ཚོད་དགུ་པ་ཡས་མས་སུ། གློ་བུར་དུ་ཆུ་ལོག་རྒྱུག་སྟེ་མང་ཚོགས་ཀྱི་སྡོད་ཁང་སོགས་ལ་གནོད་སྐྱོན་ཚབས་ཆེན་ཐེབས་ཡོད་པའི་སྐོར་ལ་ད་ལྟ་ས་གནས་དེ་གར་ཡོད་པའི་ཡུལ་མི་ཕུན་ཚོགས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་བརྗོད་དོན། Upper མུས་ཐང་ལ་ད་མ་རེད་འདི Lower མུས་ཐང་རྫོང་སམ་ཉེ་མོ་རེད་ཨ་ནི་འདི་ཆུ་མིག་བརྒྱ་རྩ་ཆུ་མིག་བརྒྱ་རྩ་ཉེ་པོ་རེད་འདི་ཡོང་ས་ཕ་ཡུལ་དེ་སྐག་བྷེ་ནི་ཟེར་རེད་ད་དགོན་པ་དང་ཨ་ནི Hotel ཁ་ཤས་ཤིག་དང་ཨ་ནི Nepal Bank དང་ཨ་ནི Bank གཉིས་དང་དེ་འདྲའི་ཨ་ནི་སྐྱོན་བཏང་ཡོད་ས་རེད། ཨ་ནི་དེ་ཆུ་ལོག་དེ་ཡོང་ས་དེ་སྐག་བྷེ་ནི་ཟེར་ས་ཕ་ཡུལ་དེ་རེད། ཕ་གི་ཆུ་དེ་ཡོང་ས་དེ་ད་ཕ་གི་མུག་ཏི་ན་སྒང་དེ་ནས་ཡོང་ཨ་ནི་ཆུ་ལོག་དེ་ལ Upper མུས་ཐང་ལ་ཆར་པ་ཞིག་ད་བཏང་ཡོད་མ་རེད་ཞིང་ནམ་རྒྱུན་དེ་ད་དེ་དེ་དུས་སྐབས་ལ་ཚེ་གཉིས་བཏང་སོང་ཨ་ནི་ཕ་གི་ལ་ཤུགས་ཆེན་པོ་བཏང་ཡོད་གི་རེད་ས་ཆ་མཐོ་བོ་རུ་ཨ་སྐག་མུག་ཏི་ན་ཟེར་ན་ཨ་ནི་དེ་གྲོག་པོ་དེ་ནས་ཆུ་ལོག་ཡོང་ཨ་ནི་སྐག་བྷེ་ནི་ལ་ད་སྐྱོན་དེ་འོན་དེ་ལ་བཏང་རེད།
སྤྱིར་ན་གློ་སྨོན་ཐང་སྟོད་ཕྱོགས་དང་དམའ་ཕྱོགས་གཉིས་ཡོད་པའི་ནང་ནས་ཐེངས་འདིའི་ཆུ་ལོག་རྒྱུག་ས་དེ་དམའ་ཕྱོགས་སུ་འཁེལ་ཡོད་པ་དང། ནང་པའི་དགོན་པ་གཅིག་དང་དངུལ་ཁང་གཉིས། མང་ཚོགས་ཀྱི་སྡོད་ཁང་སོགས་ལ་ཆུ་ལོག་གི་གནོད་འཚེ་ཐེབས་འདུག་ཅེས་དང། ད་ཁོ་ཚོ་དཀའ་དཀའ་ངལ་ཡོད་རེད་སྙིང་རྗེ་ད་ཁང་པ་བྱས་ན་སྐག་ནང་ལ་ད་ཁང་པ་རྩེ་ར་རྩེ་རིས་ཁང་པ་ཆུང་ཆུང་ས་ས་ཀྱི་ཁང་པ་དེ་འདྲས་དང། ཚང་མ་ཁྱོན་བསྡོམས་བྱས་ན་ཁང་པ་ལྔ་བཅུ་ང་གཅིག་ད་མེད་པ་བཟོས་འདུག་ཨ་ནི་ཁང་པ་ཚད་ལྡན་དེ་ད་བཅུ་བཞི་བཅོ་ལྔ་ཞིག་དང་དགོན་པ་དེ་ལ་ད་སྐྱོན་ཆེན་པོ་བཏང་འདུག་ཨ།
ཐེངས་འདིའི་ཆུ་ལོག་གི་གནོད་འཚེའི་ཁྲོད་ལ་ཐོག་བརྩེགས་ཅན་གྱི་སྡོད་ཁང་བཅོ་ལྔ་ཡས་མས་ཤིག་དང། དེ་བཞིན་མང་ཚོགས་ཀྱི་ས་ཁང་སོགས་ཁྱོན་ཁང་པ་ལྔ་བཅུ་ང་གཅིག་ཙམ་ལ་གནོད་སྐྱོན་ཐེབས་ཡོད་འདུག་པ་དང། མིའི་ཚེ་སྲོག་ལ་གནོད་སྐྱོན་ཅི་ཡང་བྱུང་མེད་པའི་སྐོར་ཁོང་གིས་གསུངས་སོང། གཞན་ཡང་ཐེངས་འདིའི་ཆུ་ལོག་གི་གནོད་འཚེ་ཐེབས་ཡོད་པའི་དགོན་པ་དེ་ནི་དཔལ་ལྡན་ས་སྐྱ་པའི་དགོན་པ་ཞིག་ཡིན་པ་དང། མིང་ལ་སྐག་ཆོས་སྡེ་ཐུབ་བསྟན་བསམ་འཕེལ་གླིང་ཟེར་ཞིང། དགོན་པའི་མཁན་རིན་པོ་ཆེ་བསྟན་འཛིན་བཟང་པོ་ལགས་སུ།

ད་ལྟའི་ཆར་སྐག་ཆོས་སྡེ་ཐུབ་བསྟན་བསམ་འཕེལ་གླིང་དགོན་པར་དགེ་འདུན་པ་ཞལ་གྲངས་བརྒྱ་ལ་ཉེ་བ་ཡོད་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།